དེ་ནི་ངོ་ཤེས་རྒྱུར་སང་ཉིན་གནངས་ཉིན་ངོ་ཤེས་བློ་སྐྱེས་དགོས་རེད་མར་མ་མཐོང་ཡོང་གི་རེད་ལབ་ན། གཞན་ན། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པར། ནོག་སོགས་འདུས་པའི་གོང་བུ་དེ་ལ་བ་ལང་གི་བརྡ་སྦྱོར་བ་ནུས་པ་མ་ཡིན་པར་ཐལ་བློ་ལ་གཞན་སེལ་མེད་ན་བརྡ་སྦྱོར་ཐུབ་ཀྱི་མ་རེད་ལབ་དགོས་ཨ་རོ། གཞན་སེལ་མེད་ན་བརྡ་སྦྱོར་མི་ཐུབ་པ་དེ་ག་རེ་རེད་ཟེར་ན་བརྡ་སྦྱར་ཡི་དགོས་པ་ཁོ་ལ་ཐ་སྙད་ཀྱི་དུས་སུ་དོན་གོ་བའི་ཆེད་དུ་རེད་རེད་བ། ཡིན་ཙང་གཞན་སེལ་བརྡ་ཡུལ་དུ་སོང་མེད་ན། བརྡ་སྦྱར་སའི་རྟོག་པ་དེ་གི་ཡུལ་དུ། ཨོ་ཧོ།

ལོག་པ་ཁོ་ཀོ་རེ་ཁ་ཁོག་ལྟར་བ་ལང་མ་ཡིན་མཁན་ཁོ་རེད་མི་འདུག་བསམ་ཡོང་དུས་བ་ལང་མ་ཡིན་མཁན་ཁོ་རེད་མི་འདུག་བསམ་ཡོང་དུས་བ་ལང་མ་ཡིན་པ་ལས་ལོག་པ་དེ་ད་ཡུལ་དུ་སླེབས་པར་དེ་ནི་གཞན་སེལ་བརྡའི་ཡུལ་དུ་སླེབས་འགྲོ་བར་འོ་ཐུག་ཆེ། རྣམ་པར་བཅད་པ་ལ་མི་ལྟོས་པ་ཞེས་ནི། མི་ལྟོས་པ་ནོག་སོགས་འདུས་པའི་གོང་བུ་དེ་ལ་བ་ལང་གི་བརྡ་སྦྱོར་ཐུབ་ཀྱི་མ་རེད་ཟེར་མི་ཐུབ་པའི་རྒྱུ་མཚན་ག་རེ་ཟེར་ན་དེ་ལ་མི་ལྟོས་ན་ཟེར་ག་ཟེར། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་ན་ཟེར་ད། དཔེར་ན། ནོག་སོགས་འདུས་པའི་ག་རེ་འགོ་ད་ལྟ་དཀར་ཟལ་དེའི་སྟེང་དུ། འོ། བ་ལང་མ་ཡིན་པ་ཁོ་མ་བཀག་པ། བྱས་ན། རེད་བ་དེ་མ་ཡིན་རྣམ་པར་བཅད་ཟེར་གོ། བ་ལང་མ་ཡིན་པ་དེ་བཀག་མཁན་དེ་རེད་བ། ཁོ་མ་བཀག་པ་བྱས་ན་མ་བཀག་ན། ནོག་སོགས་འདུས་པའི་ད་ལྟ་བ་ཕྱུགས་དཀར་པོ་དེ་ནི་འོ་བ་ལང་ཡིན་པ་དེ་བརྡ་སྦྱོར་ཐུབ་ཀྱི་མ་རེད་ཟེར་མི་ཐུབ་པའི་རྒྱུ་མཚན་ག་རེ་ཟེར་དེ་ལ་མི་ལྟོས་ན་བརྡ་དུས་ཀྱི་དོན་དེ་ཉིད་ཐ་སྙད་ཀྱི་དུས་སུ་གོ་དགོས་ལ་ཟེར་ཡོང་དགོས་ལ་ཟེར་ད་ག་རེ་ཟེར་བརྡ་སྦྱར་ཡི་དགོས་པ་གཙོ་བོ་དེ་ད་ད་ཁོ་རང་ད་ག་ཇོ་གཙོ་བོ་རང་ད་ད་ལྟ་ཁོ་ད་ལྟ་ཁ་ཐུག་དེ་ལ་ད་ཁོ་རང་གི་ག་རེ་ཡིན་ན་ཁོ་ཁ་ཐུག་དེ་ན་བ་ཕྱུགས་བྱས་རོགས་ཁོ་བ་ཕྱུགས་ཡིན་པ་གོ་ཡའི་ཆེད་དུ་བཤད་པ་རེད་ཡིན་ན་དེ་ཙམ་གྱི་ཆེད་དུ་བརྡ་སྦྱར་བ་མ་རེད་བ། ཁོ་ལ་དགའ་ན་ང་རང་བོད་སྐད་ཅིག་བསླབ་ཀྱི་ན་དེ་གཅིག་པུ་ཧ་གོའི་ཆེད་དུ་བསླབ་ཡོད་བ་མ་རེད་དེས་ན་ཁོ་ད་སྐད་ཆ་དེ་བཤད་ནས་དེ་དང་རིགས་འདྲ་བའི་ཆོས་གང་ག་ལོ་ལ་སང་ཉིན་གནངས་ཉིན་སྐད་ཆ་མང་པོ་ཤོད་མི་དགོས་པ་ཞིག་ཧ་གོའི་ཆེད་དུ་རེད་དེ་ཨ་རོ། ཡིན་དུས་ད་དེ་མ་ཡིན་རྣམ་པར་བཅད་པ་ལ་མ་ལྟོས་ན་སང་ཉིན་གནངས་ཉིན་ཐ་སྙད་ཀྱི་དུས་སུ་དོན་དེ་མི་གོ་བ་ཞིག་རེད་མི་གོ་བ་ག་རེ་རེད་ཟེར་ན། གང་ལྟར་གྱི་ད་ལྟ་བརྡ་སྦྱོར་ཡི་དུས་སུ་ཡོད་མཁན་གྱི་གང་ཡང་རུང་བ་གཅིག་སང་ཉིན་གནངས་ཉིན་གང་ལ་ཡོད་གོ་གོ་ཨ་རོ།

ད་ཡིན་དུས་སམ་གྷལ་ས་དཱ་ཞེས་ཐ་སྙད་ཀྱི་དུས་སུ་དོན་གོ་བར་བྱེད་པ་ལ་ད་ག་རེ་བྱེད་དགོས་རེད་ཟེར་ན་བ་ཕྱུགས་དཀར་པོ་ཁོ་རང་ཁྲིད་བྱས་འགྲོ་དགོས་ཀྱི་རེད་ཟེར་རེད་དེ་ད་དེ་ཁྲིད་བྱས་འགྲོ་དགོས་བྱུང་ན། བརྡ་དུས་ཀྱི་དོན་དེ་ཉིད་ཐ་སྙད་ཀྱི་དུས་སུ་མེད་པ་རེད་བ། མེད་ཙང་ཨ་ནི་ག་རེ་བྱེད་དགོས་རེད་ཟེར་ན། བརྡ་སྦྱར་སའི་གཞི་ཁོ་ནི་སང་ཉིན་གནངས་ཉིན་ཡོག་མ་རེད། ད་ལྟ་བརྡ་སྦྱར་སའི་རང་ལུགས་བྱས་ན་མ་དེ་མ་ཡིན་རྣམ་པར་བཅད་ག་དེ་མ་ཡིན་པ་ལས་ལོག་པ་ཁོ་ལ་བརྡ་སྦྱར་བ་རེད་དེ་རྟོག་པ་གི་ཡུལ་དུ་སླེབས་ཡོད་ན། བ་ལང་དཀར་པོ་དེ་སང་ཉིན་གནངས་ཉིན་མེད་ན་ཡང། བ་ལང་མ་ཡིན་པ་ལས་ལོག་པ་ཁོ། སང་ཉིན་གནངས་ཉིན། བ་ཕྱུགས་གང་གའི་སྟེང་དུ་ཡོད་པ་ཡིན་ཙང་འོ་ད་ལམ་སང་འདི་ཡང་བ་ཕྱུགས་རེད་ཤག་འདི་ཡང་བ་ཕྱུགས་རེད་ཤག་བསམ་ནས་འོ་ནི་འོ་དེ་གོ་ཐུབ་ཀྱི་རེད་ཟེར་ནས་བཤད་བསྡད་ཨར་བ། དེ་མ་ཡིན་རྣམ་པར་བཅད་པ་ལ་མ་ལྟོས་ན་དེ། བ་ལང་མ་ཡིན་པ་ལས་ལོག་པ་ཁོ་བརྡའི་ཡུལ་དུ་མ་སླེབས་པར་ད་གང་བྱེད་བརྡ་སྦྱར་ཡོང་དུས་སུ་བ་ལང་མ་ཡིན་པ་ལོག་པ་དེ་བརྡའི་ཡུལ་དུ་མ་སླེབས་པར་མ་སླེབས་ན། སང་ཉིན་གནངས་ཉིན་ཐ་སྙད་དུས་སུ་དོན་གོ་བར་བྱེད་པ་ལ་བ་ཕྱུགས་དཀར་པོ་དེ་ཁྲིད་འགྲོ་ན་ཅི་དགོས་རེད་བཤད་ཤེས་བྱས་ཨར་བྱས་ཙང་བ་ཕྱུགས་དཀར་པོ་དེ་ཐ་སྙད་དུས་སུ་འདས་ཚར་ནས་མེད་པའི་ཕྱིར་ཟེར་སང་ཉིན་གནངས་ཉིན།

འོ། མི་འདོད་ན་བརྡ་དུས་ཀྱི་དོན་དེ་ཉིད་ཐ་སྙད་ཀྱི་དུས་སུ་ཡོང་དགོས་པ་གང་ཞིག་རྗེས་ལ་ཁོ་མ་སླེབས་ན་ཐ་སྙད་ཀྱི་དུས་སུ་དོན་དེ་མི་གོ་བས་ཁྱབ་ཟེར་བ་རེད། ཁྱབ་སྟེ། བརྡ་དེ་ནི་ཐ་སྙད་ཀྱི་དུས་སུ་དོན་གོ་བའི་ཆེད་དུ་ཡིན་པ་གང་ཞིག་གཅིག་ལའང། བརྡ་སྦྱར་བའི་གནས་སྐབས་ཀྱི་ཆོས་གང་ཡང་རུང་བ་ཇི་ལྟ་བ་ཉིད་ནི་རྟོག་པ་དེའི་ཡུལ་དུ་སླེབ་མཁན་གྱི་ཆོས་གང་ཡང་རུང་བ་ཇི་ལྟ་བ་ཉིད་ནི་སང་ཉིན་གནངས་ཉིན་གང་ཟག་དེའི་རྒྱུད་ལ་མ་སླེབ་པའི་ཕྱིར། ག་རེ་སླེབ་ཡོད་མ་རེད་ཟེར་ན། བ་ལང་མ་ཡིན་པ་ལས་ལོག་པ་ཁོ་ནི་སླེབ་ཡོད་མ་རེད་ཁོ་རེ་ལབ་དགོས་རེད། དཀར་ཟལ་ཁོ་ནི་དེ་དུས་རྩ་ནས་ཡོད་མ་རེད་བྱས་ཙང་དེ་ནི་སང་ཉིན་གནངས་ཉིན་བརྡ་སྦྱར་བའི་དུས་དགོས་པ་གོ་མ་ཐང་རེད་འགྲོ་གི་འདུག་ཅེས་ཁྱབ་སྟེ་བརྡ་དེ་ནི་ཐ་སྙད་ཀྱི་དུས་སུ་དོན་གོ་བའི་ཆེད་དུ་བྱས་པའི་ཕྱིར་རེད། ད་དེ། དེ་མ་ཡིན་རྣམ་པར་བཅད་པ་ལ་གོ་མི་ནུས་ན་ག་རེ་བྱས་པ་རེད་ཟེར་ན་ནུ་མི་ནུས་པ་འདོད་ཟེར་ན་འདི་བ་ལང་ངོ་ཞེས་པའི་ངག་སྨྲས་པ་དོན་མེད་པར་ཐལ་ངས་ད་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པ་ནོག་སོགས་འདུས་པའི་གོང་བུ་དེ་ཉིད་བ་ལང་དུ་བརྡ།

འོ་ད་རེས་ཐུན་མོང་མ་ཡིན་པའི་འོ་བརྡ་རྣམས་ཀྱིས་ནི་རང་གང་ལ་བརྡ་བཏགས་པའི་དོན་དེ་ཉིད་སྟོན་ཅིང་གཞན་མི་སྟོན་པས་སྟོན་མི་ནུས་པའི་ཕྱིར་རོ། དེ་མིན་རྣམ་པར་བཅད་པ་ལ་མི་ལྟོས་ན་སྤྱི་དོན་གཞན་བརྡ་ཡི་ཡུལ་དང། ཡང་ན་བརྡ་དུས་ཀྱི་དོན་དེ་ཐ་སྙད་ཀྱི་དུས་སུ་འོང་དགོས་ཀྱི་གཞན་དུ་ན་བརྡ་བྱ་བ། བརྡ་བྱས་པ་ཐམས་ཅད་བརྡ་བྱས་པ་ཐ་སྙད་ཀྱི་དུས་སུ་འོ་དོན་གོ་བའི་དོན་མེད་དོ། གང་བྱེད། བརྡ་སྦྱར་བ་དེ་དེ་མིན་རྣམ་པར་བཅད་པ་ལ་མ་ལྟོས་ན་ག་རེ་ཆགས་འགྲོ་བ་རེད། བརྡ་འབྲེལ་གྱི་རྟོག་པ་དེ་ལ། ནི། དེ་མ་ཡིན་ལས་ལོག་པ་གོ། རྟོག་པ་དེའི་ཡུལ་དུ་མ་སླེབས་ཟེར་བ་རེད། ད་མ་སླེབས་ན་སང་ཉིན་གནངས་ཉིན་ཐ་སྙད་ཀྱི་བརྡ་རྗེས་ནས་སྦྱར་རེད་སྦྱར་ཡོང་དུས་ཐ་སྙད་ཀྱི་དུས་སུ་དོན་དེ་གོ་བར་བྱེད་པ་ཡང་མིན་ན་རྩ་བ་ཉིད་ནས་མི་གོ་རུ་མི་གོ་ན་ནི་སྐད་ཆ་བཤད་པ་དོན་དག་རྩ་ནས་མ་བྱུང་བ་རེད་བརྡ་སྦྱར་བ་དག་ཐ་སྙད་ཀྱི་དུས་སུ་གོ་ན་ནི། བ་ལང་མ་ཡིན་པ་ལས་ལོག་པ་ཁོ་སང་ཉིན་གནངས་ཉིན་ཡོད་དང་ཨ་ཡོད།

བ་ལང་མ་ཡིན་པ་ལས་ལོག་པ་དེ་རང་ལུགས་ལ་ག་རེ་ཟེར་ན་བརྡ་སྦྱོར་གྱི་དུས་སུ་བརྡ་སྦྱར་བ་དང་བརྡ་སྦྱར་བའི་ཐ་སྙད་ཀྱི་དུས་སུ་དོན་གོ་བར་འཚལ་ན། སྤྱི་དོན་གཞན་གང་ཡང་མི་འདུག་དཀར་ཟལ་གང་ཡང་མི་འདུག་མེད་ན་ཡང་བཅོས་མ་རེ་ཁེལ་སར་བརྡ་སྦྱར་བ་དེའི་ཚེ་ན་རྟོག་པ་དེའི་ཡུལ་དུ་བ་ལང་མ་ཡིན་པ་ཁོ་སླེབས་པ་རེད། རྒྱུ་མཚན་ག་རེ་བྱས་ན་ནོག་སོགས་འདུས་པའི་སོགས་འབྲས་ཀྱི་གོང་བུ་ཡིན་པའི་རྒྱུ་མཚན་གྱིས་བ་ལང་མ་ཡིན་པ་ལས་ལོག་པ་ཁོ་རྟོག་པ་དེའི་ཡུལ་དུ་སླེབས་པ་རེད་དེ་སང་ཉིན་གནངས་ཉིན་ག་དུས་ཡིན་ཡང་བ་ཕྱུགས་སྒང་གའི་སྟེང་དུ་ཡོད་ཙང་རྟོག་པ་དེའི་ཡུལ་དུ་ལམ་སེང་སླེབས་འགྲོ་དགོས་ར་བ་ཡོད་དུས་ཙང་ཐ་སྙད་སྦྱར་ནས

དཔེར་ན། དཀར་ཟལ་ལྟ་བུ་གཅིག་གི་སྟེང་དུ་ཟེར་ནི། འོ། བ་ལང་མ་ཡིན་པ་དེ་མ་བཀག་ན། མ་བཀག་ན་ཨ་ནི་ག་རེ་ཆགས་ཡ་རེད། བ་ལང། བ་ལང། བ་ལང་མ་ཡིན་པ་དེ་མ་བཀག་ན། ཨ་ནི། སང་ཉིན་གནངས་ཉིན་ཨ་ནི། འོ། བ་ཕྱུགས་དེ་འདྲའི་གཞན་དག་དེ་འདྲའི་ཨ་ནི་ག་རེ་ཡིན་གོ། འོ། དེ་ནི་ག་རེ་ཡིན་པ་ན། བ་ཕྱུགས་མ་ཡིན་པའི། རེད་བ། རྟ་ལ་སོགས་པ་དེ་དག་ཡང་བ་ཕྱུགས་ཤིག་བ་ལང་མིན་འགྲོ་བསམ་པའི། དོགས་པ་སྐྱེ་སྲིད་ཀྱི་རེད། དག་དེ་འདྲའི་རྟོག་པ་དེ་གི་བ་ལང་མ་ཡིན་པ་ལས་ལོག་པ་དེ་མ་གོ་ན། མ་གོ་ན་སང་ཉིན་གནངས་ཉིན་བ་ཕྱུགས་དཀར་པོ་དང་བ་ཕྱུགས་སེར་པོ་དེ་ཚོ་ཡང་བ་ལང་ཡིན་པ་དེ་ངོ་ཤེས་ཀྱི་མ་རེད་སྐད་ཆ་གཉིས་ལབ་མ་རེད། རེད་བ། བྱས་ན་ད་དེ་མ་ཡིན་རྣམ་པ་བཅད་པ་ལ་ལྟོས་དགོས་པའི་རྒྱུ་མཚན་ངོ་གཙོ་བོ་དེ་ལ་ཐུག་གི་འདུག་བ། འོ་དེ་འདྲའི་བཟང་ཤེས་ཡ། སྒྲ་རྣམས་ཀྱི་རང་ང་ལ་ལྟོས་ཤིང་དེ་མ་ཡིན་རྣམ་པ་བཅད་པ་ལ་མི་ལྟོས་སྤྱི་དོན་གཞན་བརྡའི་ཡུལ་དུ་དང། ཡང་ན་བརྡ་དུས་ཀྱི་དོན་དེ་ཉིད་ཐ་སྙད་དུས་སུ་འོང་དགོས་ཀྱི་དེ་གཉིས་གང་རུང་ཅིག་མ་གཏོགས་འགྲོ་ས་མི་འདུག་དེ་མ་ཡིན་རྣམ་པ་བཅད་པ་ལ་མ་ལྟོས་ན་ཡང་མིན་ན་སྤྱི་དོན་གཞན་བརྡའི་ཡུལ་དུ་ཡོང་དགོས་རེད་ཡང་མིན་ན་བ་ཆུ།

དཀར་ཟལ་གཅིག་པུ་དེ་ཡི་སྟེང་དུ་ད་གོ་དཀར་ཟལ་དཔེར་བ་ཕྱུགས་དཀར་པོ་ཅིག་ཞིག་ཤ་ཞེ་ནི་ཤའི་སྡེ་ཨར་དག་གོ། ཡིན་ཙང་དེའི་རྗེས་འདི་དང་དཀར་ཟལ་གཅིག་པུ་དེ་ཡི་སྟེང་དུ། འོ་སྟེང་ན་ནོག་སོགས་འདུས་པའི་དཀར་ཟལ་མ་ཡིན་པ་ལས་ལོག་པ་དང་ནོག་སོགས་འདུས་པའི་འོ་གོང་བུ་མ་ཡིན་པ་ལས་ལོག་པ་ཁྱབ་ཆེ་ཆུང་གཉིས་ཡོད་འོ་དེ་གཉིས་མ་དེ་བར་བརྡ་སྦྱར་བ་དེ་ཙམ་བརྡ་ལ་བརྟེན་མཁན་གྱི་རྟོག་པ་དེ་གི་ཡུལ་དུ་འོ་གོ་གཉིས་གཉིས་མ་སླེབས་ཡོད་ཁོ་ཞེན་ཡུལ་ཡིན་ཟེར་ལབ་པ། ཡིན་ཙང་དུས་ཚོད་དེ་དུས་ཙམ། སང་ཉིན་གནངས་ཉིན་དེ་འདྲའི་རྟོག་པ་ཁོ་རྒྱུན་ཟེར་ན་མི་འདུག་ག་རང་དེ་འདྲའི་གང་ཟག་ཁོ།